ཐེངས་འདིའི་དཔེ་ཀློག་ལེ་ཚན་ནང་དུ། རྩོམ་པ་པོ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཕྱོགས་བསྒྲིགས་གནང་པའི་འདྲེ་རྙིང་པ་དང་ལྷ་གསར་པ་ཞེས་པའི་དཔེ་དེབ་དེ་ངོ་སྤྲོད་ཞུ་རྒྱུ་ཡིན། ལས་རིམ་དེའི་ཆེད་དུ་འདི་གའི་ལས་བྱེད་བཀྲ་ཤིས་དབང་ཕྱུག་ལགས་མཉམ་ཞུགས་གནང་གི་ཡོད། བཀྲ་ཤིས་དབང་ཕྱུག་ལགས་ཁྱེད་རང་དེབ་འདིའི་སྐོར་ལ་རྒྱུས་མངའ་གང་ལེགས་ཡོད་རེད་དེབ་འདི་ཀློག་ཚར་བ་རེད། དེབ་འདིའི་རྩོམ་པ་པོར་ཡང་བཅར་འདྲི་ཞུས་ཚར་ཡིན་ཙང། ཐོག་མར་དེ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ད་རེས་དེབ་འདིའི་མིང་དེ་ལ། འདྲེ་རྙིང་པ་དང་ལྷ་གསར་པ་ཞེས་བཏགས་དགོས་པའི་འགྲེལ་བཤད་དང། དེབ་འདིའི་སྐོར་ལ་ངོ་སྤྲོད་རོབ་ཙམ་ཞིག་གནང་དང། ལགས་འོང་སྤྱིར་བཏང་དཔེ་དེབ་འདི་འདིར་བཞག་ག་ཚོད་དེ། སྒྲུང་ཐུང་ཐུང་མང་པོ་ཅིག་ཨ་ཕྱོགས་བསྡོམས་པའི་གི་ཨ་ནི་ག་ས་དེ་དབྱིན་ཇིའི་ནང་ལ་ཡིན་ན་ད Short Stories དེ་འདྲའི་གི་ཨ་ནི་དཔེ་དེབ་ཅིག་རེད་བཞག་ད་འདིའི་ནང་ལོགས་ལ་ཡ་སྒྲུང་འབྲི་མཁན་ཅིག་ད་བོད་ཕྱི་ནང་གཉིས་ཀྱི་ད་རྩོམ་པ་པོ་མང་པོ་ཅིག་དོས་འབྲི་འབྲི་འགྱོག་དེ་ཚོ་ཨ་ནི་བསྟན་འཛིན་བདེ་སྐྱིད་མོ་རང་གིས་ཚུར་ཨ་ནི་དོས་བསྡུ་རུབ་བྱས་བྱས་ནས་ཨ་ནི་དོས་ད་འདི་ཆར་འབེབས།

འདི་ཚུར་ཨ་ནི་ལའོ་དེབ་ཀྱི་མིང་ལ་ཡ་ཚུར་བཏགས་འགྱོག་ཅིག་རེད་བཞག། ཨ་ལས་ལགས་སོ་ངས་ཉིས་སྟོང་བཅུ་བདུན་ལོ་ལ་ཁོ་ཚོའི་ནེའུ་ཡོག་གྲོང་ཁྱེར་ནང་ལ་དེབ་འདིའི་སྐོར་ལ་བསྟན་འཛིན་བདེ་སྐྱིད་ལགས་དང་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་པད་འབུམ་ལགས་གླེང་མོལ་གནང་པའི་སྐབས་སུ་ཡིན་ན་འཇམ་དབྱངས་ནོར་བུ་ལགས་ཀྱིས་དེབ་འདིའི་མིང་དོན་མཚུངས་པ་འདྲ་ཞིག་རེད་འདུག་འདྲེ་རྙིང་པ་ཟེར་ན་ད་མི་རྒན་པ་ཁོ་རང་འདྲ་བོ་རྒན་རབས་རྩོམ་པ་པོ་བྱས་ཨ་ནི་ལྷ་གསར་པ་ཟེར་ན་བསྟན་འཛིན་བདེ་སྐྱིད་འདྲ་བོ་གཞོན་རབས་དེ་ཚོ་ཆགས་ཡོད་རེད་འོ་དེ་འདྲས་ཅེས་གསུངས་སོང་ཆོབ་དང་སྦྲགས་ནས། དེ་ནས་ད།

ད་ལྟའི་ཆར་ཡང་མོ་རང་སྤྱིར་བཏང་ཕྱག་ལས་གནང་མཁན་དེ་ཡིག་སྒྱུར་གྱི་ཕྱག་ལས་གནང་གི་འདུག་ད་མོ་རང་གིས་གནང་བཞག་པའི་ཡིག་སྒྱུར་དེ་ཚོ་ཅིག་ད་ཨ་མི་རི་ཀའི་གི་ནང་ལོགས་ལ་ཅིག་ད་དེ་ཚགས་པར་རེད་ད་ནང་བཞིན་པ་དུས་དེབ་དེ་འདྲའི་གང་འཚམ་སྐད་ལ་སྐད་གྲགས་ཡོད་འགྱོག་དེ་འདྲའི་ནང་ལོགས་ཅིག་མང་པོ་མོ་རང་གིས་ཅིག་བྲིས་གནང་གི་འདུག་དཔེར་ན་ཆ་བཞག་ན Indian Literature རེད་ད་ནང་བཞིན་པ Apogee Journal ད་ནང་བཞིན་པ་ད་ང་རང་ཚོ་བོད་པའི་གི་རྒྱུན་དུ་ནས་ད་དེ Tibetan Review རེད Himal South Asian ལ་སོགས་པ་ཨ་ནི་དེ་འདྲའི་གི་ནང་ལོགས་ལ་ཅིག་མོ་རང་གིས་ད་དེ་རྩོམ་རེད་ད་ནང་བཞིན་པ་མོ་རང་གིས་བསྒྱུར་བཞག་གི་དེ་ཚོ་དེ་ཚོའི་བུ་ལ་འགྲིག་འདུག་སྤྱིར་བཏང་མོ་རང་རྒྱུན་དུ་ནས་ཅིག་དེབ་ཀློག་གནང་ཡ་རེད་ད་ནང་བཞིན་པ་དེབ་ཀྱི་ཐོག་ལ་ཅིག་རྩོམ་གྱི་ཐོག་ལ་ཞེ་དྲག་གི་དབྱིངས་ཡོད་མཁན་ཅིག་བོད་རིགས་ན་གཞོན་ཅིག་རེད་བཞག་ཨུ་ད་ད་རེས་ཁོ་རང་གི་ཕྱག་དེབ་ཕྱོགས་བསྒྲིགས་གནང་པའི་དཔེ་དེབ་བོད་ཕྱི་ནང་གི་རྩོམ་པ་པོའི་སྒྲུང་རྩོམ་དེ་ཚོ་ཡིན་ན་ཅིག་གི་བོད་ཕྱི་ནང་གི་གནས་སྟངས་མི་འདྲ་བ་ཅིག་འོག་ལ་བྲིས་ཡོད་ཙང་ཁྱེད་རང་ལ་དེ་ཚོའི་བར་ཁྱད་པར་ག་རེ་མཐོང་སྣང་བྱུང་སོང།
ལགས་འོང་ད་ངས་ཅིག་ད་འདིའི་ནང་ལོགས་ལ་ཅིག་སྒྲུང་ཁྱོན་བསྡོམས་པ་ཉི་ཤུ་རྩ་གཅིག་འདུག་ཉི་ཤུ་རྩ་གཅིག་འདིའི་ནང་ནས་ད་ཁོ་རང་ཚོ་རྩོམ་པ་པོ་ད་ཧ་ལམ་བཙན་བྱོལ་དང་ད་ནང་བཞིན་པ་ད་བོད་ནང་ལོགས་ལ་ཅིག་སྙན་གྲགས་ཆེ་ད་ད་ལྟའི་ཆ་ལ་སྙན་གྲགས་ཆེ་ཆ་ཚང་འདྲ་བོ་ཞིག་འདུག་དཔེར་ཆ་བཞག་བོད་ནང་ལོགས་ཡིན་ན་སྐྱབས་ཆེན་བདེ་གྲོལ་རེད་ད་ནང་བཞིན་པ་ཨ་ནི་སྟག་འབུམ་རྒྱལ་ལགས་ད་ནང་བཞིན་པ་འོད་ཟེར་རེད་ཨ་ནི་དེ་པད་མ་ཚེ་བརྟན་ལགས་ད་ནང་བཞིན་པ་ཚེ་རིང་དོན་གྲུབ་ལགས་ད་ཁོ་རང་ཚོ་ཅིག་ད་ད་བོད་ཀྱི་ངོགས་ནས་བྱས་ཁོ་རང་ཚོ་ཕལ་ཆེར་ཞིག་ད་འོད་ཟེར་ལགས་ཅིག་ད་རྒྱ་ཡིག་ཐོག་ལ་བྲིས་གནང་གི་འདུག་དེ་མ་ཡིན་པའི་གཞན་པ་ཚང་མ་སྒྲུབ་བྱེད་བྲིས་བཞག་ཅི་ད་ད་བོད་ཡིག་ཐོག་ལ་བྲིས་ནས་བསྒྱུར་བྱས་ཨ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཚུར་དབྱིན་ཇིའི་ཐོག་ལ་ཚུར་ཕབ་པ་ཞིག་རེད་ད་བཙན་བྱོལ་ནང་ལོགས་ནས་ད་ཅི་ད་མང་ཆེ་མཁྱེན་གྱི་རེད་ད་དེ་རྩོམ་པ་པོ་གྲགས་ཆེན་འཇམ་དབྱངས་ནོར་བུ་ལགས་རེད་ནང་བཞིན་བུ་ཆུང་ཌི་བསོད་ནམས་པདྨ་ཚེ་དབང་ཤཱས་ཏྲི་ད་ཧ་ནང་བཞིན་པ་ཚེ་རིང་དབང་མོ་ལགས་ཚེ་རིང་བླ་མ་ཚེ་རིང་རྣམ་རྒྱལ་འཁོར་ཚ་ཨ་བསྟན་རྡོར་ལགས་ཨ་བསྟན་འཛིན་བདེ་སྐྱིད་མོ་རང་གི་སྒྲུང་ཅིག་འདུག་འདི་ནང་ལ་ཨ་ནི་བསྟན་འཛིན་བོད་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ཨ་ནི་དོན་གྲུབ་བཀྲ་ཤིས་ལགས་སོགས་པ་ད་ཁོང་རྣམ་ཚོ་ཚང་མས་འདིའི་ནང་ལོགས་ལ་ཡང་ནང་དོན་འདི། ཅི་ད་སྒྲུང་འདི་བོད་པའི་སྒྲུང་ཡིན་པ་ཅི་ལ་ཡིན་ནའི་སེམས་པའི་གཏིང་གི་ཚོར་བ་འདི་ག་དུས་ནས་ཅིག་བོད་དོན་དང་འབྲེལ་བ་ཡོད་པའི་འདི་ཅི་ད་ད་ཐོག་སུ་ཞུགས་འདུག་འདི་ནང་ལོགས་ཅིག་ག་རེ་ནས་ཅིག་ག་དུས་ནས་ལྟ་སོ་སོའི་ཡུལ་འདི་དཔེ་སྐོར་ལྟ་དཔེ་སྐོར་སོ་སོའི་ལག་པ་ནས་ཤོར་ཤོར་འགྲོ་ཡག་གི་ཅིག་ཚོར་བ་འདི་ཅིག་ཚང་མའི་ནང་ལ་འདུག་ལགས་འོང། ཁྱེད་རང་གི་གསུང་ན་སྒྲུང་རྩོམ་དེ་ཚོའི་ནང་ལ་བོད་ཕྱི་ནང་དབྱེ་བ་མེད་པའི་སྒོ་ནས་ནི་སོ་སོའི་ལུང་པ་ལ་དགའ་ཞེན་དང་ནི་ལུང་པ་དེའི་ད་ཤོར་བ་དེའི་ནི་ཕངས་སེམས་དེ་འདུག་གསུང་གི་རེད། ལགས་རེད་ལགས་འོང། དེ་ནས་ད། མི་རིགས་སོ་སོའི་ཉམས་མྱོང་རེད་འཚོ་བ་དེ་ད་མི་རིགས་སོ་སོ་སོས་བདག་པོ་རྒྱབ་བྱས་དེའི་ཐོག་ལ་སོ་སོ་སོས་བརྩམས་སྒྲུང་བྲིས་ཡག་དང་ལོ་རྒྱུས་བྲིས་པ་ཡིན་ན་དེ་ལ་རྣམ་པ་དང་རིན་ཐང་དམིགས་བསལ་ཅིག་ཡོད་པ་དེ་འདྲའི་བརྩི་སྲོལ་ཡོད་རེད་ཁྱེད་རང་དེབ་འདི་ཀློག་ནས་དེ་འདྲའི་གི་ངེས་པ་ཅིག་རྙེད་སོང་ངས། ལགས་འོང་ད་འདི་ཏན་ཏན་རེད་ཤག་ཅི་ད་ད་འདི་ཅིག་སྒྲུང་ཡིན་ནའི་རེད་ད་ནང་བཞིན་པ་ད་ཅི་ད་ང་རང་ཆ་བཞག་ན་ད་རྒྱུན་དུ་ནས་ཅིག་གློག་བརྙན་རུ་ཆེ་འགའ་ཆུང་རུ་བཟོས་བསྡད་ཡོད་རེད་ག་དུས་ནས་ཅིག་བཟོས་པའི་སྐབས་ལ་ཅིག་ང་རང་ཚོ་བོད་པས་བཟོས་པ་དང་ཅིག་ཕྱི་རྒྱལ་གྱི་ཅིག་མི་དེ་ཚོས་ང་རང་ཚོའི་བོད་པའི་ཀྱི་ཅིག་གནད་དོན་ཁག་ལ་བཟོས་པ་དེ་ལ་ཡང་ཅིག་ཁྱད་པར་ད་གཞི་རྩའི་གྱི་ཁྱད་པར་གྱི་ག་ལ་གང་འཚམ་ཆེན་པོ་མཐོང་གི་འདུག་དཔེར་ན་ཕྱི་རྒྱལ་ནས་ཅིག་བཟོས་བཞག་པ་དེའི་ནང་ལོགས་ནས་མང་ཆེ་ཅིག་ཅིག་བོད་པ་དེ་ཚོ་བྱམས་སྙིང་རྗེ་ལྡན་པ་ཅིག་ད་བོད་པ་དེ་ག་དུས་ནས་ཅིག་ཉམ་ཆུང་ཆུང་ཡོད་པ་ཅིག་ཡ་རབས་ཀྱི་སྤྱོད་ཚུལ་དེ་བསྟན་གྱི་ཅིག་ཞི་བོ་ཅིག་འབད་བརྩོན་འགྲུས་ཅིག་རེ་དོགས་ཅིག་མང་ཆེ་ཅིག་ད་ཡིན་ནའི་ང་རང་ཚོའི་དེ་བོད་པ་ནང་ཁུལ་གྱི་བྲིས་པ་དེ་ཚོ་དངོས་ཡོད་ཀྱི་བོད་སྐོར་དཀའ་ངལ་ག་རེ་ཡོད་པ་ང་རང་ཚོའི་གི་ཅིག་གི་བོད་ནང་ལོགས་ལ་ཅིག་གི་དམ་དྲག་ཡོད་པ་དང་ནང་བཞིན་པ་བཙན་བྱོལ་ནང་ལོགས་ལ་ཅིག་གི་ད་ཡུལ་གྱར་གྱི་ཅིག་ག་དུས་ནས་ཅིག་ཚོར་བ་རྣོན་པོ་ཡོད་པ་དེ་ད་དཔེ་ཤུགས་ཆེན་པོ་རེད་ཤག་ལགས་འོང།
ཧཧཧ། ད་ཁྱེད་རང་གི་ད་ལྟ་སྒྲུང་ཉི་ཤུ་རྩ་གཅིག་སྒྲུང་ཐུང་ཐུང་ཉི་ཤུ་རྩ་གཅིག་ཀློག་ཡོད་རེད། དེའི་ནང་ནས་སྒྲུང་དགའ་ཤོས་དེ་ག་རེ་ཡིན་དེའི་རྒྱུ་མཚན་ག་རེ་ཡིན།

ད་ལྷིང་འཇགས་ཞུ་བ་འདི་ཕལ་ཆེར་ད་ང་རང་ཅིག་བློ་ལ་འབབ་ཤོས་བྱུང་སོང་ད་འདི་སྒྲུང་འདི་ཅི་དང་ལུག་རྫི་ཅིག་གི་སྒྲུང་རེད་ཤག་ལུག་རྫི་ཅིག་ཕོ་གསར་ཅིག་ཡོད་པ་བྱས་ཕོ་གསར་ཁོ་རང་ཅི་དང་ཞལ་གྲག་མ་ཐུབ་མཁན་འདི་རེད་ཤག་ལྐུགས་པ་བྱས་ད་ཡིན་ནའི་ཁོ་རང་དགའ་ས་འདི་སེམས་པ་ཤོར་ས་འདི་ད་འདི་གྲོང་གསེབ་འདིའི་ནང་ལོགས་ལ་ཅིག་ད་འདི། མི་རྒན་ཏོག་ཙམ་དཔལ་འབྱོར་ཡོད་མཁན་གཅིག་གི་བུ་མོ་གཅིག་བྱས། ད་བུ་མོ་སྙིང་རྗེ་པོ་གཅིག་ལ་སེམས་པ་ཤོར་ཏེ་ཡིན་ནའི་ད་སེམས་པ་ཤོར་མཁན་དེ་མི་དེ། ར་ལུག་འཚོ་མཁན་གཅིག་དང་ཨ་ད་རང་བྱས་པ་ཁོ་རང་ལྐུགས་པ་གཅིག་ཆགས་བསྡད་རེད་ཨ་ནི་དེ་ལ་ཡ་ད་བུ་མོ་འདི་གིས་གཅིག་ཡར་གཅིག་དང་མར་གཅིག། ད་ཅི་ད་ངས་ཞིབ་ཕྲ་ཞུ་མ་དགོས་བྱས་ཡ་དེ་རྣམ་པ་ཚོ་ནང་ལོགས་ཅིག་ཀློག་འདོད་ཡོད་པ་རེད་བྱས་ན། ཡ་ངས་ཏོག་ཙམ་གསང་བ་དེ་ཤོར་ཤིང་ཡག་པོ་མི་འདུག་ད་ཡིན་ནའི་སྒྲུང་འདི་གི་ཅི་ད་འགྲོ་སྟངས་དེ་ཚོ་ཡིན་ན་ད་གནའ་སྔ་མོའི་གི་ད་བལྟ་དབྱིན་ཇིའི་གི་ཅིག་རྩོམ་པ་པོ་སྐད་གྲགས་ཆེན། ད་ད་ཤེག་སྤིའར་གིས་བྲིས་པའི་གི་རོ་མིའོ་ཨན་ཇུ་ལེ་ཏི་འདི་གི་ད།

བོད་མིའི་འཚོ་བ་རྙོག་པོ་དང་མི་མཐུན་པའི་ཆ་སོགས་དངོས་ཡོད་གནས་སྟངས་གསལ་འདུག་གྲགས་ཅན་རྩོམ་པ་པོ་འོད་ཟེར་ལགས་དང་ཚེ་རིང་དོན་གྲུབ། པད་མ་འབུམ་འཇམ་དབྱངས་ནོར་བུ་ཚུད་པའི་རྩོམ་པ་པོ་རྣམས་ཀྱིས་འདྲེ་རྙིང་པ་དང་ལྷ་གསར་པའི་དེབ་བརྒྱུད་ནས་འཛམ་གླིང་གི་རྩོམ་རིག་ལ་ཐུན་མོང་མ་ཡིན་པའི་ལེགས་སྐྱེས་ཕུལ་ཡོད་རེད་དེ་འདྲ་བཅས་གསུངས་ཀྱི་འདུག་ད་ལྟ་འཛམ་བུ་གླིང་ལུང་པ་མང་པོའི་ནང་ཡོད་པའི་བོད་དང་འབྲེལ་བ་ཡོད་པའི་དེབ་ཅིག་ཀློག་ཡག་གསར་པ་ཅིག་ཐོན་པ་རེད། བོད་པའི་སྤྱི་ཚོགས་ནང་ལ་དེབ་འདི་ལྟ་འདོད་སླེབས་ཡག་ག་རེ་འདུག་ལགས།

དེ་འཛིན་གྲྭའི་བྱེད་ལས་ཤག་ད་དེ་གཅིག་ཏུ་ས་ནས་ལ་བ། ད་དེ་ཀློག་ཡས་ཀྱི་གོམས་གཤིས་སྦྱང་གནང་མཁན་ཡིན་ན་ད་དེ་གོམ་པ་དང་པོ་རྒྱག་ཡ་ལ་དེ་ངོས་དེབ་དེ་ངའི་བསམ་པར་མཆོག་ཏུ་གྱུར་པ་ཞིག་མཐོང་གི་འདུག་ལགས་འོང། སྒྲུང་གཞན་པ་དེ་འདྲའི་སྙན་པོ་དེ་འདྲའི་མང་པོ་ཡོད་ས་རེད། ལགས་རེད། ད་ལྟ་དྲ་རྒྱའི་ཐོག་ནས་ཡིན་ནས་དེབ་དེབ་དེའི་ནང་གི་སྒྲུང་ཐུང་ཐུང་ཚང་མ་ཀློག་སྙན་པོ་ཡག་པོ་ཞིག་འདུག་ལབ་ནས་ད་ལྟ Amazon དྲ་རྒྱ་བརྒྱུད་དེ་འདྲས་བྲིས་འདུག་སྒྲུང་ཐུང་ཐུང་དེ་ཚོའི་ནང་ལ་ང་ཚོའི་བོད་པའི་གཏམ་དཔེ་སོ་དྲོ་བོ་དང་ནི་ཉམས་མྱོང་སོ་སོ་དང་འབྲེལ་བ་ཡོད་རྒྱུ་དེ་འདྲས་ཁྱེད་མཐོང་སོང་ཡ།
ལགས་འོ། ད་ཅིག་དེབ་འདི་ངས་ཀློག་ནས་ཅིག་ང་རང་གི་ཉམས་མྱོང་ག་རེ་བྱུང་སོང་ཟེར་ན་ཅིག་ད་ཇི་ལྟར་ད་དེ་བོད་མི་དེ་ཚོ་ད་བཙན་བྱོལ་ལུང་པ་ས་ཆ་ག་ས་ག་ལ་ཡ་བསྐྱར་བྱས་བསྡད་ཡོད་རེད་ད་བོད་ནང་ལོགས་ལའང་ད་ཧ་ལམ་བཙན་བྱོལ་འདྲ་པོ་ཆགས་བསྡད་ཡོད་རེད་ཅིག་སོ་སོ་གྲངས་ཉུང་མི་རིགས་བྱས་དུས་ཙམ་ནས་ད་དེབ་འདི་ད་དེ་གྲངས་ཉུང་མི་རིགས་ཆགས་དུས་ཙམ་ནས་ད་ཅིག་ང་རང་ཚོ་བོད་པ་ཡིན་བཞིན་དུ་ལས་ཅིག་བོད་ཡིག་ཟེར་དུས་ཙམ་པ་ད་ཀློག་ཡ་ལ་ཏོག་དཀའ་ལས་ཁག་པོ་ཡོད་ངེས་ཅིག་ཅིག་སྐད་རིགས་གཞན་པ་དང་བརྩིས་ན་ཏོག་ད་ག་རེ་ལབ་དགོས་རེད་མར་ཉམས་ཆག་འགྲོ་བས་ཀྱི་དུས་ཚོད་བྱས་དུས་ཙམ་ནས་ད་དེ་འབྲི་ཡག་དེ་དབྱིན་ཇི་ནང་ལ་བྲིས་དུས་ཙམ་པ་ད་དམིགས་བསལ་གྱི་ད་ད་དེ་བོད། བོད་ཀྱི་ཕྱི་ལོགས་ལ་ཡོད་པ་དེ་ཚོ་ལ་ངས་ཐུགས་ཕན་ཞེ་པོ་ཞིག་གསོས་ཡོད་རེད་བསམ་གྱི་འདུག་ད་དེའི་ནང་ལོགས་ལ་ཡང་དབྱིན་ཇིའི་དེའི། ལྷུག་པོ་ཞེ་པོ་ཞིག་བྲིས་གནང་འདུག་བ་བདེན་ཚིག་ལ་བྱེད་སྟངས། ཏོག་ཧྲག་པོ་དེ་འདྲ་མ་ཡིན་པ། ཅིག་ལྷུག་པོ་དེ་འདྲ་ཡིན་འདུག་བསམ་པ་ད་ང་རང་ཚོར་བ་དམིགས་བསལ་ག་རེ་བྱུང་ཟེར་ན་ད་དེ། ཨོ་ང་རང་ཚོ་ཁོང་ར་བོད་པ་གཅིག་པ་རེད་དེ། ཡིན་གཅིག་མིན་གཅིག་ཅིག་བོད་ཡིག་བརྒྱུད་ནས་མ་ཡིན་ནས་ཅིག་ད། བོད་ཡིག་དེ་ཡག་པོ་ཤེས་ཀྱི་མེད་པ་ཡིན་ནས་ད་བོད་ང་རང་ཚོའི་འཚོ་བ་དེ་ཅིག་ད། སྐད་ཡིག་གཞན་པ་ཅིག་ལམ་ནས་ཅིག་བསྟན་ནས་ད་ང་རང་ཚོ་དངོས་གནས་བོད་པ་ཡིན་པས་ཀྱི་ད་དེ་རྒྱུན་དེ་ཏོག་ཙམ་མཐུད་འདུག་བསམ་ཚར་རོ། དེ་ངས་ཚོར་བ་ཤུགས་ཆེན་པོ་བྱུང་ལོ།
Amazon དྲ་རྒྱའི་ཐོག་ལ་འདྲེ་རྙིང་པ་ལྷ་གསར་པ་ཞེས་པའི་དེབ་འདི་ཀློག་པའི་རྗེས་ལ། དབྱིན་ཇི་གཅིག་གིས་མྱོང་ཚོར་འདི་འདྲ་ཞིག་བྲིས་འདུག་སྒྲུང་ཚང་མ་གཅིག་ལས་གཅིག་ཡག་ག་རེད་འདུག་འདི་ཀློག་རིན་ཆོག་པའི་དེབ་ཅིག་རེད་འདུག་དེབ་འདིའི་ནང་ནས་བོད་ཕྱི་ནང་གི་རྩོམ་པ་པོའི་ཤུགས་ནས་རྒྱ་ནག་གིས་བོད་ནང་དབང་བསྒྱུར་དང་དེ་ཚོ་ལ་ཟུར་ཟ་དུ་མཚོན་གྱི་ཡོད་དཔེར་ན་པད་མ་འབུམ་ལགས་ཀྱི་ཆ་བཞག་པ་ཡིན་ན། བསྟན་པ་དང་ལྷ་མོ་ཞུ་མཁན་བཟའ་ཚང་གཅིག་གི་མི་ཚེའི་ལོ་རྒྱུས་དང་དེ་ཡི་རིག་གནས་གསར་བརྗེའི་དུས་ཚོད་ཡོལ་མཚམས་ལ་མའོ་ཙེ་ཏུང་ཤི་བའི་དུས་སྐབས་སུ་ཁོ་རང་ཉིད་ཀྱི་ཕྲུ་གུ་དེའི་ནད་པ་ཆགས་པའི་སྐོར་བཤད་པ་དང་དེ་ཚོ་ཡིན་ན། ཤུགས་ནས་དམར་ཤོག་དབང་སྒྱུར་ལ་ཟུར་ཟ་བྱས་པ་དེ་འདྲས་ཅིག་ཤེས་ཀྱི་འདུག་དེ་འདྲས་ཟེར་འདུག། ད་ལྟ་སྒྲུང་མང་པོ་བྲིས་ཡོད་རེད་སྒྲུང་ཉི་ཤུ་རྩ་གཅིག་ཟེར་དུས་ང་ཚོ་སྒྲོལ་མ་ཉི་ཤུ་རྩ་གཅིག་གི་གྲངས་ཀ་དེ་དྲན་ཡོང་འདྲ་པོ་ཞིག་འདུག་ལགས་རེད། དེའི་ནང་བསྟན་འཛིན་བདེ་སྐྱིད་ལགས་མོ་རང་རང་གི་སྒྲུང་ཅིག་བྲིས་ཡོད་རེད་མོ་རང་པཱ་ལགས་ཀྱི་སྒྲུང་ཅིག་བྲིས་ཡོད་ས་རེད་པ་དེབ་དེའི་ནང་ལགས་རེད། མི་རབས་གཉིས་ནང་མི་གཅིག་ནང་ནས་མི་རབས་གཉིས་ཀྱི་སྒྲུང་དེའི་ནང་ཡོད་རེད། བསྟན་འཛིན་བདེ་སྐྱིད་ལགས་ཀྱི་སྒྲུང་དེ་ག་རེ་སྐོར་རེད་འདུག། ལགས་འོ་བསྟན་འཛིན་བདེ་སྐྱིད་ལགས་སྒྲུང་འདི་ད་དེ་མོ་རང་གི་དངོས་སུ་ད་འཚོ་བའི་ནང་ལོག་ཡ་གཅིག་གི་མྱོང་ཚོར་ཅིག་རེད་ཤག་ད་ཅིག་དང། ད་དཔེ་དེབ་འདིའི་ནང་ལོག་ཅིག་སྒྲུང་མང་པོ་ཅིག་ད་དེ་དེ་བཅོས་སྒྲུང་རེད་དཔེར་ན་འཇམ་དབྱངས་ནོར་བུ་ལགས་རེད་ད་ཨ་ནི་གཞན་པ་ད་དེ་ཁོ་རང་ཚོ་མང་པོ་ཅིག་གིས་འབྲི་ཡག་དེ་ཁོ་རང་ཚོའི་ནང་ལོག་དངོས་སུ་དེ་མྱོང་ཚོར་གང་ཡང་མེད་ནའི་ད་དེ་ཁོ་རང་ཚོའི་དེ་བསམ་བློའི་ཐོག་ནས་རྟོག་བཟོ་མ་ཅིག་གི་འབྲི་བཞག་པ་ཞིག་རེད་དོ། ད་ད་ལྟ་དེ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་མོ་རང་ལུག་གུ་བསྒྲིགས་པ་དེ་ཡ་དེ་མོ་རང་ལ་དངོས་སུ་བྱུང་མྱོང་གི་སྒྲུང་ཅིག་རེད་ཤག་ད་ཕལ་ཆེར་དེ་ཨིན་ཇི་སྐད་དང་མ་སོགས་རི་བོར་འདྲ་པོ་ཅིག་རེད་ཤག།

བོད་གཞུང་སློབ་གྲྭའི་ནང་ལོག་ལ་ཡར་ད་འཚར་ལོངས་ཕེབས་མཁན་ཚོ་ཡིན་ན་དེ་བས་ཀྱང་བསྟན་འཛིན་བདེ་སྐྱིད་ལགས་བྲིས་པ་དེ་ཉེ་པོ་ཡོང་གི་རེད་བསམ་གྱི་འདུག། ལགས་རེད་ད། ང་ཚོའི་བཙན་བྱོལ་གྱི་འཚོ་བ་ནང་ལོག་ལ། བཙན་བྱོལ་གྱི་སློབ་གྲྭ་ནང་ལ་སློབ་ཕྲུག་དུས་ཚོད་བཏང་གི་ཡོད་རེད། སློབ་གྲྭ་ནང་སློབ་ཕྲུག་བཏང་པའི་སྐབས་སུ་ཡིན་ན་སློབ་ཕྲུག་དབྱེ་བ་མང་པོ་ཅིག་ཡོད་པ་རེད་པ། ཉམ་ཐག་དང་ཆེས་ཉམ་ཐག་དང་བོད་ནས་ཕེབས་པ་དང་དེ་འདྲའི་ནང་ཅིག་ད་ལྟ་དགུན་ཁའི་གུང་སེང་སྐབས་སུ་ནི་གུང་སེང་འགྲོ་མ་ཐུབ་མཁན་དེ་ཚོའི་གི་གནས་སྟངས་ཅིག། དེ་སྔོན་སྒྲུང་འདི་ནང་གསལ་གྱི་ཡོད་རེད། དེ་ག་ནང་བཞིན་ད་རེས་དེབ་འདི་ཡིན་ན་དྲ་རྒྱ་བརྒྱུད་ནས་ཉོ་ཡ་ཡོད་ས་རེད་དྲ་རྒྱ་ག་བ་ག་ནས་ཉོ་ཡ་ཡོད་རེད་ཚོང་ཁང་ག་བ་ནས་འདི་ཉོ་ཡ་ཡོད་རེད། ལགས་འོ་ཅིག་ད་དེབ་འདི་ཤུགས་ཆེ་གཅིག་ད་ཅིག་དྲ་རྒྱ་སྒང་ནས་རེད་ཤག་ད་ད་དྲ་རྒྱ་སྒང་ལ་ཆ་བཞག་པ་ཡིན་ན་ད་ད་དེ་ད་དེབ་འདི་དཔར་སྐྲུན་བྱེད་མཁན་ཁོ OR Books ཟེར་མཁན་ད་ཨ་མི་རི་ཀ་རེད་ད་ཨ་ནི་གཞན་པ་དེའི་གི་ཡན་ལག་ཅིག་ད་ལྟ London ལའི་འདུག་ཨ་ཁོ་རང་ཚོས་ཅིག་ད་དྲ་རྒྱ་བརྒྱུད་ནས་བཙོང་གནང་གི་འདུག་ད་གཞན་ད་ད Amazon རྣམ་པ་ཚོ་ཚང་མ་མཁྱེན་གྱི་རེད་ད་འཛམ་གླིང་ཡོངས་གྲགས་རེད་ཅིག Amazon ཚོ་འདི་ཚང་མ་ད་དྲ་རྒྱའི་སྒང་ལ་ཡ་ཅ་ལག་ག་རེ་ཡིན་ནའི་ཅིག་སོ་སོ་ཉོ་ཆོག་ཡ་ཅིག་རེད་དེའི་སྒང་ལའི་འདུག་ཨ་ནི America ནང་ལོགས་ཅིག་ད་དཔེ་དེབ་དང་དེ་འདྲའི་ཐོག་ལ་ཅིག་རིག་རྩལ་ཅིག་སློབ་སྦྱོང་གི་ཐོག་ལ་ཡ་ཅིག་སྙན་གྲགས་ཡོད་མཁན་གྱི་ད་ད Barnes and Noble དེའི་དེའི་ནང་ལོགས་ཅིག་ད་དཔེ་དེབ་ག་རེ་ཡིན་ནའི་ཅིག་བཙོང་མཁན་ཅིག་རེད

ལགས་སོ་བཀྲ་ཤིས་དབང་ཕྱུག་ལགས། དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་དཔེ་ཀློག་ལེ་ཚན་ནང་མཉམ་ཞུགས་གནང་མཁན་བཀྲ་ཤིས་དབང་ཕྱུག་ལགས་རེད་བཀྲ་ཤིས་དབང་ཕྱུག་ལགས་ཐུགས་རྗེ་ཆེ། ཐུགས་རྗེ་ཆེ། རྣམ་པ་ཚོས་ང་ཚོའི་དཔེ་དེབ་ངོ་སྤྲོད་ཀྱི་ལས་རིམ་གསན་པར་བཀའ་དྲིན་ཆེ།